དེའི་རྒྱལ་བས་དེ་ང་རང་རང་གི་ཚོགས་བསགས་སྒྲིབ་སྦྱང་གི་ཕྱིར་ཡིག་སོ་སོ་རང་བྱས། ལྷག་མ་གཉིས་ལོང་རིགས་ཤིག་གེ་དུ་ཚོལ་ཡོད་ན། དེའི་རྒྱལ་དེ་ཧ་ཐོ་རྒྱོ། ཧ་ཐོ་རྒྱོ་ཅེ་ན། ཁོ་ཡི། ང་ཡི་ཀ་ལ་དེ་ཁོ་ཡི་རྒྱ་ཚ་སོ་སོ་ནས་སེན་ཏྲ་ཏྲ་མི་བྱེད་ཅེས་བར། ད་ལོང་རིགས་མི་ཤིག་གེ་ཡོད་ན་ཁ། དཔེར་ན། ནི། སོ་སོ་ཁྲས་ཏྲ་མི་བྱེད་ཀྱི། སོ་སོ་ཏྲ་མི་བྱེད་ཅེ་ནས། ཅེས་ཅེ་ལས་ཁ་བཞག་ནས་ང། ང་ཁ་ཚོན་རྒྱ་ཚ་སོང། ད་རེས་ཁྱོད་རང་ཁྲས་ཁེལ་བས་ཁྱོད་རང་རེད་སོགས། དེ་འདྲ་བྱེད་ཀྱི་རུ་བ། ཉང་ལོང་ཡག་པོ་ཤིག་གེ་ཅི་ཡོད་ན།

ལམ་ཀ་ཆེན་པོ་གཅིག་ལ་ཁྱེར་གྱིས་ནི་ནི་སུའི་ལྷས་སུ་ནི་དེ་ལ་ལུང་བསྟན་རེ་ཅི་སྲིད་ཞུས་ཤོག་ཟེར། ཨ་ནི་ཞཱ་དྷརྨ་ཆེ་དག་སྦྱིན་བདག་དེའི་ནང་ཞིག་ཅེས་བཀའ་བཞིན་དུ་བསྒྲུབས་ཀྱིས་ནི་ལམ་ཆེན་པོ་གཅིག་ལ་ཁྱེར་གྱིས་ཕྱིན་ཅིང་ནི་ཨ་ནི་སངས་རྒྱས། བསོད་སྙོམས་ཕེབས་ཡི་ཁ་ཐུག་བྱས་ནས་སངས་རྒྱས་ལུང་བསྟན་རེ་ཅི་སྲིད་ནི་ནི་སངས་རྒྱས་ཀྱིས་ལུང་བསྟན་ནི་ང་ཡི་བསྟན་པ་ལ་རབ་ཏུ་བྱུང་ནས་ནི་ཟག་པ་མ་ལུས་པ་ཟད་པ། དགྲ་བཅོམ་པའི་གོ་འཕང་ཐོབ་པ་ཡོད་སའི་ཏོ་སི་ཀ་ནོ་བར་བསྟན་པ་ལ་བྱ་བ་བྱེད་པ་ཡོད་སའི་ཏོ་སི་ཀ་ནོ་ལུང་བསྟན་བྱེད་ཅིང། ཧཱ་དེ་བྱེད་དེ་གོ་ལ་རྗེས་མ་ཨ་ནི་ད་ག་ནོ་ཞེས་ཕྲུ་གུ་རྒན་པ་དེ་རབ་ཏུ་བྱུང་བྱས་ནས་སློབ་པ་སློབ་གཉེར་ཡག་པོ་བྱེད་ཅིང་དགྲ་བཅོམ་པའི་གོ་འཕང་ཐོབ་ནས་ད་ལྟ་ང་རང་ཚོ་འཕགས་པ་གནས་བརྟན་ལམ་བསྟན་ཟེར་ནི་དེ་རེད་ལམ་ཆེན་པ་ཟེར་འཕགས་པ་གནས་བརྟན་ལམ་བསྟན་ཟེར་བྱེད་དུ་ཨ་དེ་ཡིན་པ་རེད། ཨ་དེ་དེ་བྱེད་ཨ་ནི་ཕྲུ་གུ་ཆུང་བ་ཅིག་ཡོད་པ་རེད།

རྒྱུ་མ་པོ་ཀུ་ཏི་ཡ། ལོངས་སྤྱོད་དེ་བྱེད་དེ་ཀུ་ལ་ནི་རྒྱ་གར་ནང་ལ་དབྱེ་བྱེད་མི་བྱེད། ཡོན་ཏན་ལྷོ་གུར་བ་ཡོན་ཏན་མ་ལྷོ་ན་མི་བསྡུ་བ་ཚིག་རེད་ཡོན་ཏན་གྱི་ལྷོ་གུར། ཡོན་ཏན་ལྷོ་མཁར་འགྲོ་དེ་ཀུ་ལ་ནི། མི་སྟེར་པས་མི་སྟེར་པ་དེ་སུ། ཙྪ་ལས་སྒྲོལ་བའི་ཕྱིར་ནི་རི་སྐྱེས་ལྷོ་མཁར་སྟོང་པ་རེད་མི་སྐྱེས་འདྲ། འདྲ་རི་སྐྱེས་སེང་གེ་དེ་ལྷོ་མཁར་སྟོང་དེ། སྲོང་བུ་ར་བུ་ར་སའི་དེ་ལྷོ་གུའི་འབུར་དང་པོ། ཧོ་དེ་ལྷོ་དེ་ཀུ་ལ། སྒོ་སྲོང་སའི་དེ་ལྷོ་དེ་ཀུ་ལ་ཤ་མ་དེ་རྗེས་འགྲོ་རེད། བུ་ར་སའི་ལོ་དེ་སོང་སྟེ་རྗེས་ནས་བྱོན་ནས་ཟླ་བ་གཉིས་ལོ་དེ་ཁོ་ལ་རྩ་ནི་མ་ཤེས་བྱས། རྩ་ནི་མ་ཤེས་བྱས་དབང་པོ་ཤིན་ཏུ་དུལ་བ། བས། སུ་གང་སྐྱེས་པས་བདག་པོ་མ་འགྱུར་བ་ཅན་ནི་ལྟོ་ལ་བཞག་ནས་ད་ང་སུ་ཡི་རབ། རི་ཁྱེད་ལྷུང་ཁྱེད་ཚང་མ་དང་བཅས་ནི་ཁྱི་ཕག་ཤ་ད་རེད། གང་གཱ་པི་འདྲི་དང་སྐྱབས་མཆོད་རེ་དེ་བས་མི་ཐོས་པར་སུ་གང་ཁྱི་ཕག་ཤ་ད་རེད། ད་ང་སུ་སྤྲང་ནི་དེ་འདྲ་སྐྱོ་པོ་ཅིག་བཞག་པས་ནི་རྩ་ནི་ཡོང་བ་མི་འདུག་དེ་ལས་ཁྱེད་རང་ཕར་བགྲོད་ཞོག་ནང་ལ་ལོག་འགྲོ་ཞོག་ང་ཚོའི་ཟ་ཡོང་བ་མི་འདུག་ཟ་མི་བདེ་བས་དཔེ་བར་དང། ཕར་ཕུད། ཕར་ཕུད་ནི་ཁོ་འགྲོ་ས་ཡོད་མ་རེད་པ། ཁོ་འགྲོ་ས་ཁྱོན་ནས་མེད་ཡིན་ས་ནི། ནང་ཤི་ཡོད་ཚེ་ན་རང་གི་ཅོ་ཅོ་དེའི་རྩ་ལ། ལྟོ་ཟ་གྲགས་མི་ཡོང་ས་ནང་དེ་ནི་ཡ། སོ་སོའི་ཅོ་ཅོ་ཅི་ད། སྟོན་པའི་བསྟན་པ་ལ་རབ་ཏུ་བྱུང་ཞིང་ཡོད་རེད་བ་དེ་ཀུན་འདུས་སྟོང། དེ་ཀུན་འདུས་སྟོང་གི་ནི་ཁོང་གིས་ངག་རྣམས་བསྲུང་ཞིང་ཡིད་ཀྱིས་རབ་བསྡམས་ཏེ་ལུས་ཀྱིས་མི་དགེ་བ་དག་མི་བྱེད་ཅིང།

ག་རེ་སོགས་ཀྱི་མདའ་ཉིས་པ་གྲམ་གྱིས་སྟོང་བྱས་ནས་ངོ་ཤེས་ཡོད་ཟེར་ན་ནི་གྲགས་མི་ཡོང་གཞན་མང་གཙོ་ཐོག་ཤེས་ཆོད་ནི་མི་འདུག་ཟེར་ན་ནི་དཔེ་བཞག་ཡིན། དཔེ་བྱས་ནས་ད་ནི། སྟོན་པ་བཅོམ་ལྡན་འདས་ཀྱི་བསྟན་པ་ལ་རབ་ཏུ་བྱུང་བ་ལ་ནི་ཀློག་པ་ཐོས་བསམ་དང་སྤོང་བ་བསམ་གཏན་གྱི་ཉམས་ལེན་དེ་དང་དེ་ཞེས་བྱ་བ་དགོས་པ་ལ་ཁྱོད་རང་ནི་གས་གས་ཤེས་པ་མི་འདུག་དབང་པོ་ཤིན་ཏུ་སྦས་བ་དེ་ཡིན་ཟེར་ཙང་ད་ཁྱོད་རང་ཡོང་བ་མི་འདུག་ཟེར་ནས་མར་ཕུད་ནས། མར་ཕུད་ཚེ་ནི་རྒྱལ་བུ་རྒྱལ་བྱེད་ཀྱི་གཙུག་ལག་ཁང་གི་སྒོ་འགྲམ་དེ་ནས་སླེབས་ནས་ནི་རང་གི་ཇོ་ཇོས་མར་ཕུད་ས་རུ་མི་ཐེབས་པ་ནི་དཔེ་ཡི་ས་ད་ང་ནི་ཕྱི་པའི་གྲངས་ནི་མ་ཚུད་ནང་པའི་གྲངས་ནི་མ་ཚུད་ད་ང་ལས་སྐྱོ་བ་གཅིག་མི་འདུག་བསམས་ནས་སྤུ་གུ་དེ་ངུས་བསྡད་པ་རེད། སྤུ་གུ་གཞོན་གཞོན་ཞིག་ངུས་བྱས་བསྡད་ནས་ཁོ་རུ་པ་སྐྱོ་པོ་ཞིག་ར་རོ་གད་གད་མི་བྱེད་ཅིག་ཨ་ནི་སྟོན་པ་བཅོམ་ལྡན་འདས་ཀྱིས་ལམ་སང་མཁྱེན་བྱས་ནས་སྐད་ཅིག་ད་ག་རང་དེའི་འཁྲིས་ལ་ཕེབས་ནས་ནི་གཞོན་ནུ་ཁྱོད་རང་ག་རེ་ཡིན་ངུ་གི་ཡོད་བཀའ་འདྲི་གནང་ཅིག་ཨ་ཁོ་ཡི་གནས་ཚུལ་རྣམས་ཀྱི་གོང་ཁ་ཡར་ཞུས་ནས་དེ་འདྲ་དེ་འདྲ་ཞིག་ཟེར་ཁྱོད་རང་ཞེད་དགོས་ཡོད་མ་རེད་ཁྱོད་རང་གད་རྒྱག་བྱེད།

དེའི་རྒྱབ་སྐྱོར་པ་ཞིག་ལས་ཀྱི་སྒྲིབ་པ་དག་ཏུ་འུར་བ། ང་ཚོ་མ་ཤེས་ཡས་དེ་ད་ལྟ་དཔེ་ཆ་མི་ཤེས་ཡས་དེ་ཚོ་ད་འདི་ལས་ཀྱི་སྒྲིབ་པ་མ་དག་ཙང་བྱས་རེད། ལས་ཀྱི་སྒྲིབ་པ་ཡག་པོ་ཞིག་དག་སོང་ན་དཔེ་ཆ་མགྱོགས་པོ་ཤེས་ཀྱི་རེད། ལས་སླ་པོ་ཅིག་ཤེས་ཀྱི་རེད་ལས་ཀྱི་སྒྲིབ་པ་དག་སོང་ན། ལས་ཀྱི་སྒྲིབ་པ་མ་སོང་ན་ཨུ་ཚུགས་རྒྱག་དོན་ཡོད་མ་རེད་ཨུ་ཚུགས་བརྒྱབ་པའི་ནས་ཤེས་ཀྱི་མ་རེད་ང་ཚོ། ད་ལྟ་ལམ་ཆུང་པ་དེ་གཅིག་པ་རེད་ལས་ཀྱི་སྒྲིབ་པ་མ་དག་གི་བར་དུ་ཨོ་ག་རེ་བྱས་ན་ཤེས་ཡོད་མ་རེད་བ། ཨེ་ཁོ་ལས་སྒྲིབ་པ་དག་ནི་བས་གད་བརྒྱབ་ནས་ལོ་མང་པོ་ཐུགས་སུ་གད་བརྒྱབ་གད་བརྒྱབ་གཙང་མ་ཆགས། དེ་འདྲ་བྱས་ཡིན་སའི་ནང་ཤེས་ཟིན་ན་རྟོགས་པ་འཁྲུངས་བྱས་ནས། རྡུལ་སྤངས་དྲི་མ་སྤངས་ཟེར་བའི་ཚིག་གཉིས་པོ་དེ་ལ། འགྲེལ་པ་བྲམ་དེ་ཁོ་རང་རང་གིས་རྒྱག་བྱས་ནས་རྡུལ་ཟེར་དེ། ང་རང་ཚོ་ཐུགས་སུ་བྱེད་ཀྱི་ཡིན་ན་གད་སྙིགས་དེ་ཚོ་ལ་རྡུལ་ཟེར་གྱི་རེད་བ། ད་རྡུལ་ཟེར་ཡས་དེ་གད་སྙིགས་གཅིག་པོ་ལ་གོ་རྒྱུ་མི་འདུག་ང་ཡི་རྒྱུད་ལ་ཡོད་པའི་ཉོན་མོངས་དུག་གསུམ་དེ་རྡུལ་རེད་བྱ། ཨོ་དེ་འདྲ་བྱས་ཁོ་རང་གི་སེམས་ནང་ཡང་དྲན་པ་རེད། དྲི་མ་སྤངས་ཟེར་དེ་ལ་དྲི་མ་ཟེར་དེ། ཕྱི་ལོགས་ཀྱི་དྲི་མ་དེ་རེད་མི་འདུག་ནང་ལོགས་ཀྱི་དྲི་མ་དེ་རེད། སངས་སོ་རིན་པོ་ཆེ་ཁྲི་ལ་དགོངས་བྱས་ནས་ཨོ་དེ་འདྲ་རྟོགས་པ་འཁྲུངས་ནས། རྡུལ་ནི་ས་རྡུལ་མ་ཡིན་འདོད་ཆགས་རྡུལ། རྡུལ་ནི་ས་རྡུལ་མ་ཡིན་ཞེ་སྡང་རྡུལ། རྡུལ་ནི་ས་རྡུལ་མ་ཡིན་གཏི་མུག་རྡུལ་ཟེར་བ་དེ་འདྲ་ཅིག་ཁོ་རང་གིས་བརྩམས་བྱས་ཏེ། ཁོ་རང་གིས་བརྩམས་བྱས་ནས་རྟོགས་པ་ཡོངས་སུ་རྫོགས་པར་འཁྲུངས་བྱས་ནས་ངོ་ཤེས་ཟིན་ན་གེགས་སྦྱར་སྦྱར་བར་བྱས་ནས། བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་དང་ཏིང་ངེ་འཛིན་གྱི་བསླབ་པ་དང་ཤེས་རབ་ཀྱི་བསླབ་པ་ལ་སོགས་པ་རིམ་པས་རིམ་པས་བཞིན་དུ་སྐྱེས་བྱས་ནས་ད་ནི་ཁམས་གསུམ་གྱི་ཉོན་མོངས་མ་ལུས་པ་རྩ་བ་དང་བཅས་སྤོང་བར་བྱས་ན་དགྲ་བཅོམ་པའི་གོ་འཕང་ཐོབ་བོ། དེའི་རྒྱབ་ཆོས་པ་ཁོ་རང་གི་ཕྱགས་མ་དང་བྲལ་མ་མྱོང་བར་བྱས་ན་དགྲ་བཅོམ་པའི་གོ་འཕང་ཐོབ་བོ། ད་དགྲ་བཅོམ་པའི་གོ་འཕང་ཟེར་ཡས་དེ་ལས་སླ་པོ་མ་རེད་བ་ང་རང་ཚོ་དཀའ་ལས་མང་པོ་བརྒྱབ་ནས་མི་ཚེ་གཅིག་ལ་དཀའ་ལས་རྒྱག་གི་ཡིན་ན་དགྲ་བཅོམ་པའི་གོ་འཕང་ཐོབ་ཡ་ཡོད།

ཕྱགས་མ་རེ་རེ་བྱས་དེ་ཁུལ་ལ་ཕན་ཡོན་ཆེན་པོ་ཞེ་དྲག་ཡོད་རེད། ཕན་ཡོན་ཆེན་པོ་བཞི་གྲགས་ཡོད། ཨང་དཀར་ཕྱོགས་ལ་དགའ་བའི་ལྷ་རྣམས་ཀྱིས་ཤིན་ཏུ་ཐུགས་དགྱེས་པ་བསྐྱེད་ཅིག་ང་རང་ལ་རོགས་རམ་བྱེད། བ་བྱེད་དེ་ཚོའི་ཚོགས་མང་སྟོང་ཅིག་སྲེད། མཐུན་རྐྱེན་ཀུན་ཡོངས་སུ་རྫོགས་པ་ཁོང་སྒྲུབ་ཐུབ་རེད། དཀར་ཕྱོགས་ལ་དགའ་བའི་ལྷ་དེ་ཚོས་ཚེས་པ་བཅོ་ལྔ་དང། བཅུ་བཞི་དང་གནམ་གང་དང་དེ་ཚོ་ལ་ང་རང་ཚོ་འཛམ་བུ་གླིང་འདི་ལ་ལྟ་གར་ཡོང་གི་རེད། ལྟ་གར་ཡོང་དེ་ཁུལ་ལ་བཙོག་པ་རེད་དེ་ཁུལ་ལ་ལྷ་ཟེར་མཁན་དེ་གཙང་སྦྲ་ཚ་པོ་ཡོད་ཙང་མར་འབབ་ཐུབ་ཀྱི་མ་རེད། ནམ་མཁའ་བར་སྣང་ལ་བྱོན་ནས་མར་ཡོང་ཐུབ་ཀྱི་མ་རེད་ཁོས་ཞེ་དྲག་བསྐྱོད་བྱུང། གཙང་མ་ཞེ་དྲག་ཡིན་ཁུལ་ལ་མར་ཡོང་བྱས་ནས་ཨ་ནི་སྒྲུབ་པ་པོ་དེ་ཚོ་ལ་རོགས་རམ་བྱེད་ཡས་དེ་ཚོ་དཀར་ཕྱོགས་ལ་དགའ་བའི་ལྷ་དེ་ཚོ་གིས་བྱེད་ཐུབ་བོ། ཨོ་ཏོས་ཅེ་ཅེ་ནི་ང་རང་ཚོ་གད་རྒྱག་ཡས་དེ་ཡིན་ན་གལ་ཆེན་པོ་རེད་ཨོ་ཏོས་འཕགས་པ་ལམ་ཆུང་བ་ལྟ་བུ་དེས་གད་རྒྱབ་ཆོས་བརྒྱུད་བྱས་ནས་ཐུགས་སུ་བྱུང་བ་རེད། ང་ཡང་དེ་འདྲ་བྱེད་ཡས་ས་ང་རང་ཚོ་གད་རྒྱག་དེ་ཁོས་ཐོག་མར་བྱི་དོར་བྱས་སོས་སོ་སོའི་ཁང་པ་ཤག་དེ་ནང་ཡས་ནས་རང་སྐྱིད་པོ་རྒྱག་པ་བྱེད་ཡས་དང། མི་ཡིས་བལྟས་དེ་ཀུན་ལ་ཡིད་དུ་འོང་བ་དེའི་ཆེད་དུ་མ་ཡིན་པར། རྒྱལ་བ་སྲས་དང་བཅས་པ་ངའི་ནང་ལ་གདན་འདྲེན་ཞུ་ཡས་དེའི་ཆེད་དུ་ང་གཙང་སྦྲ་ཡག་པོ་ཅིག་བྱེད་དགོས་ཟེར་བསམས་ནས་ཞིག་གད་རྒྱབ་པ་ཡིན་ན་ཕན་ཡོན་ཞེ་དྲག་ཡོད་མཁན་རེད་ཀུན་སློང་དེ་དག་པོ་ཅིག་བྱེད་དགོས་པ་རེད། དཔེར་ན་ང་རང་ཚོ་བླ་མ་མཆོད་པ་འདོན་པ་ཡིན་ན་སྦྱོར་བའི་ཆོས་དྲུག་འདོན་པ་ཡིན་ན་རྒྱལ་བ་སྲས་དང་བཅས་པ་གང་ག་སྤྱན་འདྲེན་བྱེད་དགོས་པ་རེད་བ། སྤྱན་འདྲེན་བྱེད་དེ་ཀུན་ལ་གཙང་མ་ཡག་པོ་ཅིག་མ་བྱུང་ན་སྤྱན་འདྲེན་བྱས་ན་ཡོང་ཡས་ཡོད་མ་རེད་བ། ཨའོ་ཏོ་ཟེར་དེ་ནི་གནས་ཁང་བྱི་དོར་བྱེད་ཟེར་དེ་རེད། བྱི་དོར་བྱེད་ཟེར་དེ། ཨ་ནི་གད་སྙིགས་དེ་ཚོ་ཡང་ད་ག་སེ་མར་མ་བཞག་པ་བྱས། མར་འཁྱེར་འགྲོ་བྱས་ནས་ནི། ལྷོ་ཡི་ཕྱོགས་ངོས་ལ་གཤིན་རྗེ་འཆི་བདག་གི་ཁ་ནང་བླུགས་ཡོད་གསུངས་སོ་འདྲ་མོ་བྱེད་པ་ཡིན་ན་རང་གི་ཚེ་སྒྲུབ་ཀྱི་མཆོག་ཏུ་གྱུར་པ་ཡོང་གི་རེད། ཚེ་སྒྲུབ་ཀྱི་མཆོག་ཏུ་གྱུར་པ་དེ་འདྲ་ཡོང་གི་རེད་གསུངས་པ་རེད། ཨའོ་ཏོ་གད་ཡག་པོ་རྒྱབ་ཨ་ནི་སྐུ་གསུང་ཐུགས་ཀྱི་རྟེན་དགྲམ་པ་ཟེར་མཁན་དེ། དུས་རྒྱུན་དུ་དགྲམ་ཐུབ་པ་ཡིན་ན་ད་ག་བྱེད། ཨ་ནི། བླ་མ་ཡི་དམ་སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་དེ་འདྲ་ཡོད་པ་ཡིན་ན་ཚེ་བཀྲ།

བྱུང་བ་ཡིན་ན་སོ་སོའི་ཚོགས་བསགས་སྒྲིབ་སྦྱང་མང་པོ་བཞེངས་ཐུབ་པ་ཡིན་ན་འགྲིག་གི་རེད། རྟེན་དགྲམ་ཡས་དེ་ལྟོས་ས་རེད། གསུང་གི་རྟེན་དེ་ལ་ནི། ང་རང་ཚོ་ད་ལྟ་དེ་བྱས་པ་ཡིན་ན་རྡོ་རྩིག་པ། བྱུང་བ་ཡིན་ན་བཀའ་འགྱུར་དེ་མ་བྱུང་ན་འབུམ། དེ་མ་བྱུང་ན་བརྒྱད་སྟོང་པ་འདྲ་མོ་དེ་མ་བྱུང་ན་མདོ་སྡུད་པ་འདྲ་མོ་གཅིག་རེ་ངེས་པར་དུ་དགོས་རེད་གསུང་གི་རྟེན་དེ་རེད། མདོ་སྡུད་པ་དེ་མང་པོ་ཡོད་མ་རེད་བ་ལྟས་དེ་གཅིག་ལས་ཡོད་མ་རེད་བ།

མཆོད་པ་བཤམས་དེ་ཁུལ་ལ་མཆོད་ཡོན་ཞབས་བསིལ་མེ་ཏོག་བདུག་སྤོས་མར་མེ་དྲི་ཆབ་ཟེར་དེ་ཚོ་བཤམ་དགོས་རེད་བ་དོང་པ་ཨ་ལས་དེ་བྱས། ང་ཚོ་དཔེར་ན་ཆ་བཞག་གི་ཡིན་ན། མཆོད་པ་བརྒྱ་མཆོད་སྟོང་མཆོད་འབུམ་མཆོད་དེ་འདྲ་བྱེད་པ་ཡིན་ཕེབས་བསུ་ཚོམ་པ་རེད་དེ་གྲྭ་བ་གྲྭ་ཆོས་ཡིན་ན་དེ་འདྲ་ནི། མང་པོ་ཅིག་ཕུལ་ཡས་དང་དེ་འདྲ་བྱེད་པས་བྲོ་ཁ་བྲོ་ཡས་དང་དེ་འདྲ་བྱེད་པས་ཡིན་ན་ཉེས་པ་ཆེན་པོ་བསགས་ཀྱི་རེད། དགེ་བཤེས་ཤ་ར་བ་ཆེན་པོ་ཡིས་གསུངས་པ་རེད་ཁྱེད་རང་ལས་ནི་ཕེབས་པའི་ཕན་ཡོན་དེ་ང་ཤེས་ཀྱི་མེད། བསགས་པའི་ཉེས་པ་དེ་འང་བཤད་ཀྱི་ཡིན་ཟེར་དགེ་བཤེས་ཤ་ར་བ་ཀྱི་མི་གཅིག་ལ་དེ་འདྲ་གསུངས་པ་རེད་བ་འཁོད་པས། སྡིག་པ་ཞེ་དྲག་བསགས་བྱས་ནས་མཆོད་པ་མཆོད་པས་རྫིག་སྟེ་སྒྲུབ་ག་འགྲོ་དུས་སྐབས་ལ་སྡིག་པ་ཞེ་པོ་ཅིག་བསགས་ཡག་རེད་བ་ལ་ཕན་ཡང་ཕན་ཡོན་དེ་ཡོང་བ་གང་ཡང་ཡོད་མ་རེད། ཨ་ནི་མཆོད་པ་ཕུལ་བའི་ཆེད་དུ་སྡིག་པ་ལོ་མ་ཀུན་བསགས་ཡག་རེད་བ་ཨ་ནི་དགེ་བཤེས་ཤ་ར་བ་ཀྱིས་ངས་ཁྱོད་མཆོད་པ་ཕུལ་བའི་ཕན་ཡོན་མི་བརྗོད་ཀྱི་ཡིན་ཟེར། བསགས་པའི་ཉེས་དམིགས་བརྗོད་པ་ཡིན་ནོ་ཟེར་དགེ་བཤེས་ཤ་ར་བ་དེས་གསུངས་བ་དེ་འདྲ་བསགས་བརྗོད་མི་རུང་ངམ།

ཧྲིལ་གྱིས་ལས་ནི་མཐོང་ཆུང་མ་བྱས་ཀྱི་ཕུལ་གྱིན་ཕུལ་གྱིན་བྱེད་པ་ཡིན་ན་སྒྱུ་མ་འཕེལ་གྱིས་དེ་མང་རུ་མང་རུ་འགྲོ་གི་རེད། དགེ་བཤེས་ཕུ་ཆུང་བ་གིས་དེ་གསུངས་པ་རེད་བ། ང་དང་པོ་བ་ནི་སྤང་སྤོས་སྣ་ཚ་ཏིང་ངེ་བ་ཙམ་ཞིག་ཕུལ་གྱི་ཡོད་ཟེར་སྤང་སྤོས་ཟེར་ཡག་དེ་འཕན་པོ་ན་སྤང་སྤོས་ཟེར་མཁན་དེ་ཞེ་དྲག་ཡོད་རེད། འོ་དེ་འདྲ་བཏོག་བྱས་ནས་ནི་དེ་དེ་མ་གཏོགས་ཕུལ་ཡག་མེད། སྐྱོ་པོ་ཞེ་དྲག་རེད། ད་ནི་ནང་བཤད་ཡོད་ཚོད་ན་དེ་གི།

ཉི་མའི་སྐུ་ལ་ནི། ཡར་ལྡོན་ནི། ཆུ་ལོ་ལི་ཧྲུ། དགོངས་བརྡ་རེ་དེ་དོང་ནང་ས་དོང་དྲོད་ཅིག་ནི། ས་དོང་ནང་ལ་ནི། རྩ་དེ་འདྲ་གཟིམ་པ་སྐམ་པོ་དེ་འདྲ་སྦྱངས་ཅིག་ནི་དེ་དཀྱིལ་ལས་མ་བཞུགས། འོ་དེ་འདྲ་ཅིག་ནི་དགོངས་བརྗོད་ཅིག་ནི་བཞུགས་པ་རེད། ཨ་ནི། ཤོ་ཀེ་རེ་དེ་སྐུ་ལ་ཚོགས་ཕོ་གཙང་མ་བྱིན་ཅིག་ཚོགས་ཕོ་ནང་ཡིད་མཆོད་གོང་སྤེལ། ཉི་མའི་སྐུ་གསོལ་བ་མཆོད་རེ་དེ་སྐུ་ལ་ནི། ཡིད་མཆོད་དེ་མ་བཤང་ཅིག་ནི་ཨ་ནི་དེ་རྣམས་ལ་གསོལ་བ་མཆོད།

མེད་པ་ཡིན་ན་དེ་སྒྲུབ་ག་འགྲོ་དགོས་མ་རེད་སོ་སོ་ཡོན་ཆབ་ཆུང་ཆུང་ཕུལ་ནའི་འགྲིག་གི་རེད། ཨེ་ད་ནང་ཡོད་ཅེ་ན་ད་ལྟ་དགོན་པ་དེ་འདྲ་ཡིན་ན་གཡོན་གཡས་ལ་རི། རི་དེ་འདྲ་འདུག་པ་རི་ནང་ལ་ཤུག་པ་དང། རྩྭ་དང་མཁན་པ་དང་དེ་འདྲ་ཡོད་རེད་བ་དེ་ཚོ་གང་ག་ནས་སོ་སོ་གིས་བློ་ཡིས་ཡར་བླངས་བྱས་ནས་ཡར་ཕུལ་བཞག་པ་ཡིན་ནའི་མཆོད་པ་ད་ག་རང་འགྲིག་དེ་ཡོད། མཆོད་པ་ད་ག་རང་འགྲིག་དེ་ཡོད་མ་གཏོགས་ཡིན་གཅིག་མིན་གཅིག་མང་པོ་ཕུལ་ཡག་ཆེད་དུ་དེ་འདྲ་དཀའ་ལས་ཁག་པོ་བྱས་ནས་འགྲོ་དགོས་མ་རེད་ཟེར་མཆོད་པ་གཡོ་མེད་པ་ཟེར་དེ་རེད་གཡོ་མེད་པ། གཡུལ་བསལ་ཚེ་ག་རེ་ཟེར་ན། མཆོད་པས་རྒྱུད་བསྒྲུབ་པ་དེ་ཟེར་ན་སྡེ་པ་ས་ནས་འབྲུ་བཞག་གི་དེ་མཆོད་པས་གཡུལ་བསྲིངས་དེ་རེད། སྡེ་པ་ས་བཞག་གི་དེ་མཆོད་པས་གཡུལ་བསྲིངས་རེད། གཡུལ་བསྲིངས་ཚེ་ལ་ལོ་ཚོ་ལྔ་བསྲིངས། ལོ་ཚོ་ལྔ་བསྲིངས་ཚེ་ང་ཚོ་དེ་རེད། ཁ་གསག། ཞོ་ལོ། གཉན་པའི་ཉིན་པའི་ཚོ་བ།

ན་ནིང་ཁྱེད་རང་གིས་ང་ལ། དུག་ལོག་ཡིན་ནའི་དེ་འདྲ་ཅིག་སྟེར་སོང་དེ་ཕན་པོ་ཞེ་པོ་ཅིག་བྱུང་ཟེར་རོ། ཡང་ན་ན་ནིང་དེ་འདྲ་ཅིག་ལ་ང་ལ་མར་དེ་འདྲ་ཅིག་སྟེར་སོང་དེ་ཡིས་ཇ་ཡི་ཞིམ་པོ་ཞེ་དྲག་བྱུང་ང་ལ་ཕན་པོ་བྱུང་དེ་ཚོའི་རིང་ལ་དགེ་སྦྱོར་ཡག་པོ་ཞེ་པོ་ཅིག་བྱེད་རྒྱུ་བྱུང་ཟེར་རོ། དེ་འདྲ་ལབ་བྱས་ནས་ནི་འཁྱེར་ཨེ་ཡོང་སོ་སོ་རེ་བ་བྱས་ཏེ། འོ་དེ་འདྲ་བྱས་པ་ཡིན་ན་གཞོགས་སློང་ཟེར་དེ་རེད། ཚུལ་འཆོས་ཟེར་མཁན་དེ། དུས་རྒྱུན་དུ་ནི། ཡག་པོ་མ་བྱས་དཔེ་ཆ་གོས་ཞུ་མ་བྱོས་དེ་དེ་ནི་སྦྱིན་བདག་དང།

དཔོན་པོ་ཆེན་པོ་དེ་འདྲ་ལ་དཔེ་གསོལ་ཇ་ཞུ་ཁྱེད་ཚོ་ལྟ་ནམ་དེ་འདྲ་ཞུས་པ་ཡིན་ན་ཕན་ཡོན་ཆེན་པོ་ཞིག་རག་ཡོང་གི་རེད། སོ་སོའི་ནང་ལ་སྐུ་འདྲ་དཔེར་ན་སྟོན་པའི་སྐུ་འཇིམ་སྐུ་ནམ་དེ་འདྲ་གཅིག་མ་གཏོགས་མེད་པ་ཡིན་ནའི་དེ་སངས་རྒྱས་དངོས་ཡིན་བསམ་བསམ་བྱེད་ཀྱི་ནི་ལག་པ་གཉིས་ཀ་ཡར་བཏེགས་བྱེད་ཀྱི་ནི་ཨ་ནི་ཡོན་ཆབ་དེ་ཞུ། ཡོན་ཆབ་ཞུ་དུས་སྐབས་ལ་ཕྱག་རྡག་རྡག་བྱེད་ཀྱི་ནི་ཆུ་ལུད་ལུད་དེ་གས་དེ་འདྲ་མ་ཡིན་པ་དེ་འདྲ་བྱེད་པ་ཡིན་ན་ཚུལ་ཁྲིམས་གཙང་མ་ཐོབ་ཡག་གི་རྟེན་འབྲེལ་ཉིན་པ་འགྲིག་གི་ཡོད་རེད་ཚུལ་ཁྲིམས་མ་དག་པ་ཆགས་ཡག།

ང་རང་ཚོ་སོ་སོ་རྩམ་པ་ཡག་དེ་སོ་སོ་ཟ་རྩམ་པ་རྙིང་པ་དེ་དཀོན་མཆོག་ལ་ཡར་ཕུལ་བ་ཡིན་ན་བསོད་ནམས་ཟད་འགྲོ་ཡས་ཀྱི་རྒྱུ་རུ་མ་གཏོགས་བསོད་ནམས་གསོག་ཡས་ཀྱི་རྒྱུ་རུ་ཡོང་མ་རེད། སོ་སོ་གྱི་ག་རེ་ཟ་རྒྱུ་ཡིན་ནོ་དེ་ཕུད་དེ་དཀོན་མཆོག་ཕུལ་དགོས་སོ་སོ་རྙིང་པ་ཅིག་མ་གཏོགས་མེད་པ་བྱས་རྩམ་པ་ཡུལ་རེའི་བཟོ་ལྟ་འདྲ་མིན་མ་གཏོགས་མེད་པ་ཡིན་ན་དེ་དཀོན་མཆོག་ལ་ཡར་ཕུལ་བཞག་ན་འགྲིག་གི་རེད། དཀོན་མཆོག་ལ་བཟང་ངན་དབྱེ་བ་ཡོད་མ་རེད་ག་འདྲ་ཅིག་ཕུལ་བ་ཡིན་ནའི་འགྲིག་གི་རེད།

གསལ་པོ་མེད་པ་ཡིན་ནའི་འགྲིག་གི་མ་རེད། དེ་ནས་ཡུན་རིང་པོ་མེད་པ་ཡིན་ནའི་འགྲིག་གི་མ་རེད། གསལ་པོ་ཡོད་པ་ལ་ཡུན་རིང་པོ་བར་དུ་བསྟེན་ཐུབ་གི། ཨོ་དེ་འདྲ་ཞིག་བྱས་དེ་མཆོད་མེ་དེ་སླེབས་པས། མར་ཁུ་བཞུས་དེ་གོ་ལ་བཙོག་པ་དེ་འདྲ་མ་བཟོས་བྱས་གཙང་མ་ཡག་པོ་ཅིག་བྱས། ཨ་དེ་འདྲ་བྱས་ནས་ཞལ་ཟས་ཁྱོད་མང་དུ་ཟོས་པས་ཁ་གོང་རྒྱང་འཇག་དེ་ནས་ནི་ངང་སར་དེད་པ་ལྟ་ཞེ་དྲག་ཡོད་མ་རེད་རྗེས་སུ་དེ་ཚོ་བྱས་དེ་གོ་ལ་ཧ་མ།

མར་ཁུ་ཁ་བྱང་བུ་ཞེ་དྲག་འདུག་ན་ང་སང་ཉིན་ལྷས་ཡོང་སོང་གོ། མར་ཁུ་ཁ་བྱང་བུ་མི་འདུག་ན་ཨོ་ད་ང་སང་ཉིན་ཡོང་གི་མེད། ཁྱེད་རང་ཚོས་ང་སྒུག་ཁུལ་བཏང་ང་ལྷ་སྒུག་ཁུལ་བཏང་ང་སོ་ཅིའི་ཅིའི་སྒུག་ཁུལ་བཏང་འདི་པ་ས་རུ་ཁྱིམ་མ་འདུག་མི་འདུག། མར་ཁུ་ཁ་བྱང་བུ་མེད་ན་ཁྱོད་འཇིགས་སུ་སྐྲག་ནི་མགོ་མི་རག། ཡེ་ཤེས་ཨ་ཅག་རུང་བྱས་ཟིན་ཏེ། དེ་འདྲ་རེད་དེ་ཡིན་ས་ང་ཚོ་འཇིགས་སུ་སྐྲག་ཡ་གི་མ་གོ་ཐོག་ཨོ་ཐོ་ཚོ་དྲག་ཏུ་ཞལ་ཟས་ཕུལ་བ་ཡིན་ས་གང་ཡ་ཡ་གང་རྒྱང་རྒྱང་སོ་སོ་རང་ལ་མེད་པ་ཡིན་ན། མེད་པ་ཡིན་ན་སོ་སོས་ག་རེ་ཟ་རྒྱུ་ཡོད་པ་ཡིན་ན་དེ་ཕུལ་དེ་ཡར་ཕུལ་བྱས་ན་དེ་སྐྱོན་ཡོད་མ་རེད། སོ་སོ་དཔེར་ན། ཤ་ལ་ཆ་བཞག་གི་ཡིན་ན་ཚོ་སྟོང་གི་ཤ་དགོས་རུང་བ་ཁྱི་ཤ་གཅིག་ཟ་རྒྱུ་ཡོད་པ་ཡིན་ན་ཁྱི་ཤ་དེ་སོ་སོས་ཟ་བསྡད་ཀྱི་དེ་ཕུལ་དེ། བཙོག་པ་མ་བཟོ་བ་བྱས་ཕུལ་དེ་ཁྱི་ཤ་དེ་དཀོན་མཆོག་ལ་ཡར་ཕུལ་བྱས་ན་འགྲིག་གི་རེད་དེ་མ་འགྲིག་ཡོད་མ་རེད། ཡང་ཉ་ཤ་ཟ་མཁན་དེ་འདྲ་ཡིན་ན་ཉ་ཤ་དེ་ཕུད་དེ་ཡར་ཕུད་བཞག་ན་ཡང་དེ་འགྲིག་གི་རེད། སོ་སོ་ཡག་པ་དེ་ཟ་སྡུག་པ་དེ་དཀོན་མཆོག་ལ་ཕུད་ཡོད་ས་ཙམ་ནི་མི་རུང་བ་རེད། སོ་སོ་གང་ཟ་བ་དེ་ཡར་ཕུད་བཞག་ན་དེ་སྐྱོན་ཁྱོན་ནས་ཡོད་མ་རེད། དཀོན་མཆོག་ཟེར་མཁན་དེ་འདི་ལ་རོ་མི་ཞིམ་པ་རོ་མཆོག་སྣང་ཟེར་གསུངས་པ་རེད་པ། རོ་མི་ཞིམ་པ་རོ་མཆོག་ཏུ་འགྱུར། ང་རང་ཚོའི་ཟས་ཁ་ཚ་པོ། སྡུག་པ་ཁ་ཏིག། དེ་འདྲ་ཅིག་ཡར་ཕུལ་བ་ཡིན་ན་དཀོན་མཆོག་མཆོད་པ་ཡིན་ན་དཀོན་མཆོག་གི་ཞལ་ནང་སླེབས་ཚར་སོང་ན། ཨ་ནེ་རོ་བརྒྱ་དང་ལྡན་པ་ཅིག་འགྱུར་འགྲོ་གི་རེད་མ་གཏོགས། ཁ་ཚ་པོ་དང་ཁ་ཏིག་དང། རོ་ཏི་ཁ་དེ་གས་དེ་ཚོ་རྩ་བ་ནས་ལོངས་སྤྱོད་གི་མ་རེད་ཁོ་རང་བསོད་ནམས་བསྐལ་པ་གྲངས་མེད་གསུམ་དུ་ཚོགས་གསོག་རྫོགས་ཚར་བ་རེད་པ། དེ་འདྲ་རེད་དེ་ས།

སྟན་བདེ་བ་ལ་ཟེར་སྟན་བདེ་བ་ཟེར་མཁན་དེ་སོ་སོ་སྡོད་ས་ཀྱི་དགོངས་རྒྱོགས་ཁྱི་ཡིན་ན་སྟན་དེ་བདེ་བ་བྱས། རྒྱབ་ཅུང་ཟད་མཐོ་ལ་མདུན་ཅུང་ཟད་དམའ་བ། དེ་ནས་མཁྲེགས་དྲགས་མིན་ཁྱི་ཡིན་པ། འབོལ་པོ་ཞེ་དྲག་ཡོད་པ། ད་ང་ཚོ་དེ་འདྲ་རྒྱུན་རིང་པོ་བསྡད་ཆེ་ན་དགོངས་རྒྱོད་ཡོད་དེ་རུ་ཕྲུ་བ་ཚོས་བསྡད་ཐུབ་ཀྱི་རེད་མ་གཏོགས་ང་ཚོ་འདྲ་ཡིན་ན་ཆང་བདེ་ཁྱི་ཡིན་ས་བསྡད་ཐུབ་མ་རེད་པ། ས་ཡུན་རིང་པོ་ཞེ་དྲག་བསྡད་དེ་ཀུ་ལེ་སྐུ་ནག་ཚ་མ་མཐོང་བ་ཆེ། སྐུ་ནག་ཚ་མ་མཐོང་བ་ཆེ་དུའང་བདེ་མ་རོ་བ་ཆེ། བདེ་མ་རོ་བའི་ཆེ་དུས་ནི།

དེ་ཡིན་ཙང་ང་རང་ཚོའི་ལུས་ཀྱི་རྩ། བདུན་ཁྲི་ཉིས་སྟོང་ཡོད་རེད་བ་བདུན་ཁྲི་ཉིས་སྟོང་ཡོད་པ་ཚང་མ་དང་བཅས་གཅིག་གཅིག་ལ་འཛིངས་ཏེ་ཡོད་ན། དེའི་ནང་ལ་རླུང་ཚུད་དུ་མི་རུང་བ། དེའི་ནང་ལ་རླུང་མ་འགྲོ་བ། རླུང་མ་འགྲོ་ན་ནི་ང་ཚོ་རྟོགས་པ་ཅི་ཡང་ཡོད་མ་རེད། དེ་ཡི་ཡག་པོ་ཡོང་བའི་ཆེད་དུ

ཨ་ཏོ་ཆེ། རྩྭ་དུར་བ་ཟེར་ནི་དེ་ཚིགས་མང་པོ་ཡོད་རེད་བ། རྩྭ་དུར་བ་ཚིགས་མང་པོ་ཡོད་དེ། དེ་ཡི་རྟེན་འབྲེལ་གྱི་གནད་ཀྱིས་ཚེ་རིང་པོ་ཡོང་ཡས་ཀྱི་རྟེན་འབྲེལ་རེད། ང་རང་ཚོ་ད་ལྟ་སྦྱིན་སྲེག་བཏང་དུས་སྐབས་ལ་རྩྭ་དུར་བ་བཏང་ཡས་དེ་ཡིན་ན་བཛྲ་ཨ་ཡུ་ཥེ་ཟེར་བ་རེད་བ་བཛྲ་ཨ་ཡུ་ཥེ་ཟེར་དེ་ཚེ་ཚེ་རྡོ་རྗེ་ལྟ་བུ་བརྟན་པར་གྱུར་ཅིག་ཟེར་དགོས་རེད་བ་སྟེ། དེ་ནས་རྩྭ་དུར་བ་ཟེར་ནི་དེ་དེ་ལ་བསྡད་པ་ཡིན་ན་ཚེ་རིང་པོ་ཡོང་ཡས་ཀྱི་རྟེན་འབྲེལ་འགྲིག་ཐུབ་པ་རེད། ཨ་ཏོ་ཟེར་བྱས་ནས་རྩྭ་ཀུ་ཤ་བཏིང། ཨ་ནས་དབུས་ལ། གཡུང་དྲུང་གི་གཡུང་དྲུང་གི་རི་མོ་རྒྱག་ཅིང་ཀ་ར་འགྲམ་བྱས་པ་ཡིན་ན་གཡུང་དྲུང་ཟེར་ནི་དེ་ག་རེ་རེད་ཟེར་ན་བརྟན་པོ་ཡོང་ཆེད་དུ་རེད། རྡོ་རྗེ་རྒྱ་གྲམ་རྒྱག་པ་ཡིན་ན་ལྷ་ཡི་ཕྱག་མཚན་ཡིན་ས་རེད། སྐད་ཟིག་ང་རང་ཚོ་བགོམ་མི་རུང་བ་དང་དེའི་ཐོག་ལ་བསྡད་པ་ཡིན་ན་སྡིག་པ་བསག་གོ་རེད། དེ་ཡི་བསོད་ནམས་དེ་གཡུང་དྲུང་གི་རི་མོ་རྒྱག་པ་ཡིན་ན་དེའི་གོ་ཆོད་གོ་རེད། ཨ་ནི་དེ་འདི་ཚོ་དེ་ཨ་ནི་སྟེ་འདི་བ་ལ་ཟེར་དེ་རེད། ལུས་རྣམ་སྣང་གི་ཆོས་བདུན་ཟེར་དེ། སངས་རྒྱས་རྣམ་པར་སྣང་མཛད་ཀྱི་བཞུགས་སྟངས་ཀྱིས།

གང་ཞིག་གི་དུ་སོ་སོའི་དགྲ་མ་རེད། སོ་སོའི་གཉེན་རེད་དེ་ཁོ་ཡ་ཉི་ད་སྟོང་གི་དེ་འདྲ་ཡོད་རེད་པ། དེ་ཡིན་ཙང་ཨ་ནི་ཁོང་ཁྲོ་དང་ཆགས་སོགས་ཉོན་མོངས་པ་ཟེར་ནི་དེ་ལམ་སང་མར་རྒྱག་ཐུབ་མ་རེད། དེ་ཡིན་ཙང་མགོ་སྐོར་གཏོང་དགོས་ཁོ་མགོ་སྐོར་གཏོང་ཡ་དེ་ག་རེ་རེད་ཟེར་ང་རང་ཚོ་དབུགས་ཕར་གཏོང་ཚུར་རྔུབ་ནི་ཉི་མ་རེ་ལ་ལོ་དེ་ནས་ཁྲི་མང་པོ་ཕར་ཚུར་གཏོང་ཚུལ་ཡོང་གོ་རེད་པ། ཨོ་དེ་ལ་བརྟག་ཅིག། དེ་ལ་བརྟག་ཅིག་ནི་སོ་སོའི་དབུགས་དེ་ཕར་འགྲོ་དུས་སྐབས་ལ་ད་ཕར་འགྲོ་སོང་སོ་སོ་རེད་མ་རེད།